འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ཡིས་ཨ་མི་རི་ཀའི་ནང་ལ་བོད་ཀྱི་བོན་ལུགས་ཀྱི་རྫོགས་པ་ཆེན་པོའི་ཉམས་ལེན་ལས། སྒོ་གསུམ་གྱི་ཉམས་ལེན་གྱིས་མིའི་ལུས་སེམས་ཀྱི་འཕྲོད་བསྟེན་ལ་ཞབས་ཞུ་སྒྲུབ་པའི་ལས་གཞི་ཞིག་འགོ་བཙུགས་ཡོད་པ་དང། བར་ལམ་ཁོང་གིས་བཙུགས་པའི་རྒྱལ་སྤྱིའི་ལིག་མི་རྒྱ་ཆོས་ཚོགས་ནང་སེམས་ཁམས་དང་ཚན་རིག་སྐོར་གྱི་གྲོས་མོལ་ཚོགས་འདུ་ཞིག་འཚོགས་ཡོད་པ་དང། བདུན་ཕྲག་སྔོན་མ་ལ་དེའི་སྐོར་གྱི་དུམ་བུ་དང་པོ་དེ་སྙན་སྒྲོན་ཞུས་པ་ཡིན། ཐེངས་འདིའི་ལས་རིམ་གཉིས་པ་འདི་ཡི་ནང་ལ། ལས་གཞི་དེ་ཡིས་ནུས་པ་ཅི་འདྲ་ཐོན་ཡོད་པའི་སྐོར་ལ་ཚན་རིག་ཞིབ་འཇུག་བྱས་པའི་ནང་དོན་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། འོན་ཀྱང་དང་པོ་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱིས་ལས་གཞི་དེ་ཨ་མི་རི་ཀའི་གཙུག་ལག་སློབ་གྲྭ་ཁག་དང་མཉམ་ལས་ཀྱིས་ཞིབ་འཇུག་མཛད་པའི་སྐོར་གྱི་རྒྱབ་ལྗོངས་ཀྱི་གནས་ཚུལ་ངོ་སྤྲོད་གནང་བ་ཞིག་ཞུ་རྒྱུ་ཡིན། ད་ཡང་ང་ཚོ་གི་ཕྱི་རྒྱལ་ལུང་པ་ལ་ཆ་བཞག་ན་ད་ལྟ་ཨ་ལེ་ཧན་དྷོ་རོ་གིས་ད་ལྟ་ད་ལྟ་ཨེམ་ཌི་ཨེན་ཌར་སོན་གི་སྨན་ཁང་དེ་ནང་ལ་ཞིབ་འཇུག་སྣ་ཁ་གསུམ་བཞི་བྱས་ཡོད་རེད་ང་ཚོ་གི་ད་ཞིབ་འཇུག་ང་ཚོས་ད་ལྟ་སྨན་ཁང་ཆེན་པོ་དེ་འདྲའི་གི་མཉམ་དུ་ལ་མཉམ་ལས་བྱེད་དགོས་རྒྱུ་མཚན་གཅིག་དེ་ང་ཚོ་ལ་ཐོན་ཁུངས་དེ་ཡོད་མ་རེད། དཔལ་འབྱོར་གི་འདང་གི་ཡོད་མ་རེད་མིའི་ནུས་པ་གི་འདང་གི་ཡོད་མ་རེད་གནས་གི་མཐུན་རྐྱེན་ཚང་མ་གི་འདང་གི་མེད་དུས་ག་ལ་ཡིན་གཅིག་མིན་གཅིག་སྨན་ཁང་ཆེན་པོ་འགྲོ་དགོས་དང་སློབ་གྲྭ་ཆེན་པོ་མཉམ་དུ་ལ

འདི་ནི་གཞི་རྒྱ་ཆེན་པོ་ཡི་སྐྲན་ནད་ལྟེ་གནས་ཁང་ཞིག་རེད། ཕལ་ཆེར་རྒྱལ་ཁབ་འདི་ཡི་ནང་གི་ཆེས་ཆེ་ཤོས་གྲས་ཞིག་ཡིན་གྱི་རེད། ལས་བྱེད་ཁྲི་གཉིས་ལྷག་ཙམ་ཡོད་པ་དང། ལོ་རེ་རེའི་ནང་ལ་ནད་པ་ཁྲི་དགུ་ལྷག་ལ་སྨན་བཅོས་བྱེད་ཀྱི་ཡོད་རེད། བྱས་ཙང་འདི་ལྟ་བུའི་སྨན་ཁང་ཆེན་པོ་ཞིག་དང་གལ་ཆེ་བའི་གཙུག་ལག་སློབ་གྲྭ་དང་མཉམ་དུ་མཉམ་ལས་བྱེད་པ་འདི་ང་ཚོའི་ལས་དོན་མདུན་སྐྱོད་བྱེད་པའི་དཔེ་མཚོན་ཞིག་ཡིན། ཨེམ་ཌི་ཨེན་ཌར་སོན་སྐྲན་ནད་ཞིབ་འཇུག་ཁང་དུ་བྱས་པའི་ཞིབ་འཇུག་གི་ལས་གཞི་དེ་ཨ་སྒོར་ས་ཡ་གཉིས་ཀྱི་ལས་གཞི་ཅན་བྱས་པ་རེད། དེ་ལྟར་ན་ཡང། བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱིས་སྨན་ཁང་དང་གཙུག་ལག་སློབ་གྲྭ་དེ་རྣམས་ལས་བརྒལ་ནས་མ་དངུལ་གྱི་འགྲོ་སོང་མི་དགོས་པའི་མི་མང་སྟོང་ཚོ་མང་པོ་ལ་ཐད་ཀར་སློབ་ཁྲིད་ཀྱི་སྒོ་ནས་ཉམས་ལེན་འདི་ཡིས་མི་མང་ལ་ཕན་ཐོགས་ཅི་འདྲ་ཡོང་གི་ཡོད་པའི་ཐོག་ལ་ཞིབ་འཇུག་ཅིག་མཛད་རྒྱུ་ཡོད་པ་རེད། ད་ཡིན་ནའི་ང་ད་ང་ཚོ་ག་དུས་ཡིན་ནའི་དངུལ་དེ་འདྲ་རག་གི་མ་རེད་བ། དེ་འདྲ་ཡིན་དུས་ག་ལ་ང་རང་གི་བསམ་བློ་ནང་ལ་ཡིན། ཡིན་གཅིག་མིན་གཅིག་ཁང་པ་བགོ་ཡ་མེད་དུ་དྲ་ལམ་རང་གི་ཐོག་ནས་ཞིབ་འཇུག་ཅིག་བྱས་ན་བསམ་ནས་ང་ཚོ་གི་སྒོ་གསུམ་གྱི་ཉམས་ལེན་དེ་དྲ་ལམ་རང་ལ་ཐོག་ནས་བྱེད། བྱེད་ས་དེ་ད་མི་ནད་པ་དེ་ཚོ། ལུས་ཀྱི་ཟུག། ད་དངོས་གནས་དྲང་གནས་ཀྱི་ཅིག་ཁོག་སྟོད་ཡིན་ནའི་རེད་པུས་མོ་ཡིན་ནའི་རེད་ད་ཅིག་མགོ་ལ་ཡིན་ནའི་རེད། ག་བ་ཡིན་ནའི་ཅིག་ལུས་ཀྱི་རང་གི་ཟུག་ཤུགས་ཆེན་པོ་ཡོད་ནས་ཅིག་མ་བཟོད་པ་དེ་འདྲ་ཡོད་ན།

དང་སེམས་ཀྱི་སྡུག་བསྔལ་ལ་ག་འདྲས་བྱས་ནས་ཕན་གྱི་རེད་ཟེར་ནས་ང་ཚོ་ཞིབ་འཇུག་བྱེད་ཡག་གི་དྲ་ལམ་ཐོག་རང་བྱས་རེད་བྱེད་དགོས་རྒྱུ་མཚན་དེ་ད་ང་ཚོ་འགྲོ་སོང་མི་ཡོང་བའི་དོན་དག་ལ་ཨ་ནི་ང་རང་གི་ད་ལྟ་ངོ་དེབ་ཀྱི་དྲ་ལམ་རང་ཐོག་ནས་བྱས་རེད་མི་ངོ་དེབ་ནང་ན་ཉམས་ལེན་བྱེད་མཁན་མི་སྟོང་ཕྲག་གཅིག་སྟོང་ཉིས་བརྒྱ་ལྷག་གིས་ཉམས་ལེན་བྱས་སོང། ད་ཡིན་ནའི་ཞིབ་འཇུག་བྱེད་ཡ་དེ་ལ་ཡང་ཚན་རིག་གི་ཐོག་ནས་ཞིབ་འཇུག་བྱེད་དུས་གང་ལ་ཡང་དེ་སྔའི་མ་ཁོང་ཚོ་གིས་ཉམས་ལེན་བྱེད་སྟངས་ལ་ཞིབ་ཕྲ་མང་པོ་ཞིག་བྱས་ཡོད་རེད། ཨ་ནི་ཉམས་ལེན་མང་ཉུང་ག་ཚད་བྱེད་དགོས་ཀྱི་ཡོད་མེད་ཉམས་ལེན་བྱས་པ་ཐམས་ཅད་ཀྱི་ཉི་མ་རེ་རེ་ལ་ཉི་མ་རྟག་པར་ཉི་མ་རེ་རེ་ལ་ཁོང་ཚོ་ཡ་ཐོ་དེ་རིང་བྱས་ཡིན་དེ་རིང་ང་ཚོར་སྣང་དེ་འདྲ་སླེབས་སོང་ཉམས་ལེན་དེ་ཡིན་ཟེར་དེ་འདྲའི་ཐོ་བཀོད་དགོས་པ་རེད།

ད། ལུས་ཀྱི་ཟུག་དང་སེམས་ཀྱི་སྡུག་བསྔལ་དེ་བརྒྱ་ཆ་སུམ་ཅུ་སོ་བཞི་ལྷག་མ་ཉམས་ལེན་རང་གི་ཐོག་ནས་བཅག་ཐུབ་ཀྱི་འདུག་ཨོ་ད་དེ་ཁུངས་ཁུངས་སྐྱེལ་རེད་ཨོ་བྱས་ཙང་ཅིག་ཞིབ་འཇུག་གི་ཐོག་ནས་ཁུངས་སྐྱེལ་རེད་ཨོ་དེ་འདྲ་རེད། འབུམ་རམས་པ་ཨ་ལེ་ཧན་དྲོ་ཤའོ་ལིས་བརྗོད་པ་ལྟར་ན། ཨེམ་ཌི་ཨེན་ཌར་སོན་སྐྲན་ནད་ལྟེ་གནས་ཁང་ནང་ཞིབ་འཇུག་བྱས་པའི་གྲས་སུ། Lymphoma། ཟེར་བ་སྐྲན་གྱི་རིགས་ལས། ལུས་ཀྱི་རྨེན་བུ་དང་མཆེར་པ། རྐང་སོགས་ཁྲག་དཀར་པོ་སྟེ། ལུས་ཀྱི་སྲིན་འབུ་འགོག་བྱེད་ཅིག་དང་འབྲེལ་བའི་དོན་སྣོད་ལ་སྐྲན་ནད་ཡོད་མཁན་ནད་པ་རྣམས་ཀྱི་ཐོག་ལ་བོད་ཀྱི་ཡོ་ག་འམ་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེས་སློབ་གནང་བའི་རྩ་རླུང་འཁྲུལ་འཁོར་ཉམས་ལེན་བྱས་པའི་བརྒྱུད་ནས་དེའི་ནུས་པ་ཞིབ་འཇུག་བྱས་ཡོད་པ་དང། དེ་ཡང་དབྱིན་ཇིའི་ནང་ལ Randomized ཟེར་བ་ཚོ་ཁག་གཅིག་ལ་ཚོད་ལྟ་ཡི་སྨན་བཅོས་དང་ཚོ་ཁག་གཞན་དེ་ལ་རྒྱུན་སྲོལ་གྱི་སྨན་བཅོས་བྱས་པའི་བརྒྱུད་ནས་དེ་གཉིས་ཀྱི་ཁྱད་པར་འབྱེད་པའི་ལམ་ལུགས་དེ་ལག་བསྟར་བྱས་ཡོད་པ་རེད།

ཧོ་ཇི་ཁིན་སི་མ་ཡིན་པའི་ལིམ་ཧྥོ་མ་ཡི་ནད་པ་ཕོ་མོ་གཉིས་ཀ་ཡི་ཐོག་ལ་ཞིབ་འཇུག་བྱས་པ་རེད། དེ་ཡང Randomized སྟངས་འཛིན་འོག་ནས་ཚོད་ལྟ་བྱས་ཏེ། ཚོ་གཅིག་གིས་བོད་ཀྱི་ཡོ་གའམ་རྩ་རླུང་འཁྲུལ་འཁོར་ཉམས་ལེན་བྱས་པ་དང་ཚོ་གཞན་དེ་ལ་སྲོལ་རྒྱུན་གྱི་སྨན་བཅོས་བྱས་པ་རེད། དེའི་རྗེས་སུ་བོད་ཀྱི་ཡོ་ག་ཉམས་ལེན་བྱས་མཁན་ཚོ་ཡིས་ཁོང་ཚོ་གཉིད་ཡག་པོ་ཁུག་རྒྱུ་ལ་ཁྱད་པར་ཆེན་པོ་བྱུང་ཡོད་པ་དང། དེ་ཡང་གཉིད་ཁུག་པའི་དུས་ཚོད་རིང་དུ་སོང་བ་དང་གཉིད་ཀྱི་གཏིང་ཟབ་ཏུ་སོང་ཅིང་དེ་བཞིན་གཉིད་དུས་ཐོག་ལ་ཁུག་ཐུབ་པ་བཅས་ལ་ཕན་ཐོགས་ཆེན་པོ་བྱུང་ཞིང་གཉིད་སྨན་བཟའ་མི་དགོས་པའི་ཁེ་ཕན་བྱུང་ཡོད། ཞིབ་འཇུག་དེའི་སྐོར་ལ་སྐྲན་ནད་ཀྱི་དུས་དེབ་དང་དེ་བཞིན་ཨ་རིའི་རྒྱལ་ཡོངས་འཕྲོད་བསྟེན་སློབ་གཉེར་ཁང་གི་སྨན་དོན་དཔེ་མཛོད་ཁང་གི་རྒྱལ་ཡོངས་དབུས་སྐྱེ་འཕྲུལ་བརྡ་འཕྲིན་བྱས་པ་དང་དེ་བཞིན་སྨན་དོན་ཚེ་སྲོག་ཚན་རིག་གམ། Medical Life Science། ཟེར་བ་སོགས་ནང་ལ་སྤྱི་ལོ་ཉིས་སྟོང་བཞི་ལོ་ལ་ཞིབ་འཇུག་གི་སྙན་ཐོ་དཔར་སྐྲུན་བྱས་འདུག་སྙན་ཐོ་དེ་ཚོའི་ནང་ལ་ཊེག་སི་གཙུག་ལག་སློབ་གྲྭའི་ནང་གི་ཨེམ་ཌི་ཨེན་ཌར་སོན་གྱིས་བོད་ཀྱི་ཡོ་ག་ཉམས་ལེན་བྱེད་བཅུག་པའི་བརྒྱུད་ནས་ནད་པ་ལ་གཉིད་ཡག་པོ་ཁུག་ཐུབ་རྒྱུ་ལ་ཕན་ཐོགས་བྱུང་ཡོད་པའི་འགྲེལ་བརྗོད་བྱས་ཡོད་པ་རེད། འབུམ་རམས་པ་ཨ་ལེ་ཧན་དྲོ་ཤོལ་གྱིས་བརྗོད་པ་ལྟར་ན། ནུ་མ་ལ་སྐྲན་ནད་ཡོད་པའི་བུད་མེད་རྣམས་ཀྱི་ཐོག་ལ་ཡང་དམིགས་བསལ་གྱི་ཞིབ་འཇུག་བྱེད་རྩིས་ཡོད་པ་དེ་ལ་ཡང་བཟང་ཕྱོགས་ཀྱི་གྲུབ་འབྲས་ཆེན་པོ་མཐོང་ཡོད་པ་རེད། དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱིས་འདི་ལྟ་བུའི་ཚན་རིག་ཞིབ་འཇུག་གི་བརྒྱུད་ནས་བོད་ཀྱི་ཡོ་ག་དང་སྒོམ་སོགས་ཉམས་ལེན་མཛད་པའི་ཕན་ཐོགས་ངོས་འཛིན་ཡོང་རྒྱུ་དེ་གལ་ཆེན་པོ་ཅི་འདྲ་ཡིན་པའི་སྐོར་ལ་གསུངས་དོན།
ད་ཡིན་ནས་ཕྱོགས་གཅིག་ནས་བསམ་བློ་བཏང་ན་བོད་པ་ཞིག་བསམ་དོག་དེ་དག་ཧ་ལས་ཨེ་ཁེ་མི་འདུག་ང་ཚོ་ཉམས་ལེན་བྱེད་དུས་གང་ལ་ཕན་པ་ཡོང་གི་རེད་བསམ་བསམ་ཡོང་སྲིད་པ་རེད། ཡིན་ནས་ཡོང་སྲིད་པ་དེ་ཧ་གོ་གི་རེད་ང་ཚོ་ཚང་མ་སོ་སོ་འདྲ་པོ་བྱས་ནས་ཉམས་མྱོང་ཡོད་རེད་དེ་ཡིན་ནས་ཞིབ་འཇུག་བྱས་ནས་དཀའ་ལས་བརྒྱབ་ནས་ཚན་རིག་གི་རིག་ལམ་ཅིག་དེད་ནས་ཞིབ་འཇུག་བྱས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་ཟེར་ན་གཅིག་སྤྱི་ཚོགས་ནང་ལ་ནུབ་ཕྱོགས་ཀྱི་སྤྱི་ཚོགས་ནང་ལ་ཡིན་དུས་མི་གཅིག་ཚན་རིག་གི་ཐོག་ནས་ཞིབ་འཇུག་ཅིག་བྱས་ན་ཁོང་ཚོས་བརྩི་མཐོང་ཅིག་བྱེད་ཀྱི་ཡོད་རེད། ད་ག་རེ་ཟེར་ཆོས་ལུགས་གཅིག་གི་ལུགས་སྲོལ་རེད་བླ་མ་གཅིག་གིས་སྐད་ཆ་བཤད་པ་རེད་ལབ་ན་ཁོང་ཚོ་གི་བརྩི་མཐོང་ག་ཞག་མ་རེད་པ་འོ་དེ་འདྲས་ཡིན་དུས་གང་ལ་ང་ཚོ་ཞིབ་འཇུག་བྱེད་དགོས་རྒྱུ་མཚན་ད་དེ་འདྲས་ཅིག་ཐོག་རེད་ན་ང་ཚོ་ཞིབ་འཇུག་མ་འོངས་པ་ལ་ད་དེ་འདྲས་རང་གི་སློབ་སློབ་སྟོན་དེ་གི་ཐོག་ནས་ཅིག་མ་འོངས་པ་ལ་ཅིག་སྤྱི་ཚོགས་ལ་ཕན་ཡག་ཡོང་བའི་དྲ་ལམ་ཐོག་ནས་རིན་མེད་ཀྱི་ཐོག་ནས་ཅིག་མི་སྟོང་ཕྲག་མང་པོ་ལ་དེ་ཅིག་ད་ལུས་ཀྱི་ན་ཚ་ཡིན་ནས་ཡོད་མཁན་ཡིན་ནས་རེད་སེམས་ཅིག་མ་བདེ་བ་ཡོད་ནས་རེད་དེ་ཚོ་ལ་ཕན་ཐོགས་དྲ་ལམ་གྱི་ཐོག་ནས་མི་སྟོང་ཕྲག་མང་པོ་ལ་ཕན་ཐོགས་ཡོང་ཡག་གི་དམིགས་ཡུལ་ཅིག་སོ་སོ་ཡོད་ན་དམིགས་ཡུལ་དེ་འདྲས་ཅིག་བཟུང་གི་ཡོད།
གསན་མཁན་རྣམ་པ་ཚོ་བདུན་ཕྲག་རྗེས་མ་ཡི་ལེ་ཚན་ནང་ལ་གོང་བརྗོད་ཀྱི་ཞིབ་འཇུག་མཛད་ཡུལ་གྱི་སྒོ་གསུམ་གྱི་ཉམས་ལེན་དེ་ཡོང་རྐྱེན་ཅི་འདྲ་ཞིག་ཡིན་པའི་ཐད་ལ་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱིས་ངོ་སྤྲོད་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ང་ཚོའི་ལས་རིམ་འདི་ནས་མཚམས་འཇོག་ཞུ་གི་ཡིན། ད་སོ་མ་ཚེ་རིང།